རྣམས་ཀྱིས་ཤིས་པ་བརྗོད་དཔའ་མོ་རྣམས་ཀྱིས་རྡོ་རྗེའི་གླུ་ལེན་གཟུགས་རྡོ་རྗེ་མ་ལ་སོགས་པས་མཆོད་གཙོ་བོ་དང་བླ་མ་སློབ་གསོ་ཧེ་རུ་ཀ་ལྷ་ཚོགས་འཁོར་དང་བཅས་པ་རྣམས་ཀྱིས་དབང་བསྐུར་བའི་དགོངས་པ་མཛད། ཡུམ་བཞི་ཕག་མོ་དང་བཅས་པས་རིན་པོ་ཆེའི་བུམ་པ་བདུད་རྩི་ལྔས་བཟུང་བ་གང་བ་བཟུང་ནས་སྤྱི་བོ་ནས་དབང་བསྐུར་བར་གྱུར་བཀྲ་ཤིས་གང་ཞིག་ཆོས་ཀྱི་དབྱིངས་ལས་ཉིད་འབྱུང་བ་ཧེ་རུ་ཀ་དཔལ་གྱི་སྤྱན་རྒྱ་བུམ་འབར་བའི་སྐུ་ཤེས་རབ་ཕག་མོའི་པདྨར་རྡོ་རྗེ་རོལ་མཛད་པ་བདེ་བ་དེ་བརྗོད་དེ་ཁྱོད་ལ་ནི་བཀྲ་ཤིས་ཤོག་དབང་བསྐུར་རྡོ་རྗེ་ཆེན་པོ་ནི་ཁམས་གསུམ་པ་ཡིས་ཕྱག་བྱས་པ་སངས་རྒྱས་ཀུན་གྱི་གསང་གསུམ་གནས་ལས་འབྱུང་བ་འདུས་པ་ཨོང་ཙཀྲ་སམྦ་ར་ཏྭཾ་ཨ་བྷི་ཥིཉྩ་མི་ཞེས་བུམ་པའི་ཆུས་དབང་བསྐུར། དབང་གི་ངོ་བོ་བདེ་བ་ཆེན་པོའི་ཡེ་ཤེས་སྐྱེས་སྒྲིབ་གཉིས་བག་ཆགས་དང་བཅས་པ་སྦྱོང་བའི་ནུས་པ་བཞག། ཅོད་པན་དབང་བསྐུར་བར་མོས་ལ་ཨོང་སརྦ་བུདྡྷ་ཌཱ་ཀི་ནཱི་ཡེ་བཛྲ་ཝརྞ་ནཱི་ཡེ་ཧུང་ཧུང་ཕཊ་སྭཱ་ཧཱ། ཨོང་མོ་རེ་རེ་ལས་ལས། གང་གང་གང་གཙང་གཙང་ཏྲ་ཏྲ་ར་པོ་པོ་ཡ་ར་ལ་བ་ཤ་ཀ་སང་ཧུང་ཧུང་ཕཊ་ཅེས་པས་ཅོད་པན་དབང་བསྐུར་བས་དབང་གི་ངོ་བོ་བདེ་བ་ཆེན་པོའི་ཡེ་ཤེས་སྐྱེས་གཙུག་ཏོར་སྒྲུབ་པའི་ནུས་པ་བཞག། རྡོ་རྗེའི་དབང་བསྐུར་བར་མོས་ལ་ཧེ་རུ་ཀ་པའི་དཔལ་སངས་རྒྱས་ཏེ་ཁྱོད་བདག་པོར་དབང་བསྐུར།

བསྒོམས་པ་དང་འདྲ་བའི་ཡེ་ཤེས་པ་སྤྱན་དྲངས་ཕེཾ་ཛ་ཧུང་བཾ་ཧོ་ཡེ་ཤེས་པ་དང་གཉིས་སུ་མེད་པར་གྱུར་པའི་སྟེང་དུ་གདུགས་གཡས་སུ་རྒྱལ་མཚན་གཡོན་དུ་བ་དན་མཐའ་སྐོར་དུ་མཆོད་པའི་སྤྲིན་དང་བཅས་པར་གྱུར། བླ་མ་ཧེ་རུ་ཀས་རྡོར་དྲིལ་གཏད་པ་མཚོན་དོན་དྲན་པའི་དོན་དུ་བཟུང་བར་མོས་ཏེ། ཨོང་མ་ཧཱ་བཛྲ་ཧུང་སྟོང་པ་ཉིད་དང་དབྱེར་མེད་པའི་བདེ་བ་ཆེན་པོའི་ཡེ་ཤེས་ནི་གསང་བའི་རྡོ་རྗེ་ཡིན་ལ་དེ་དྲན་པའི་དོན་དུ་རྡོ་རྗེ་བཟུང་བར་བྱའོ།

རྡོ་རྗེ་དམ་ཚིག་བྱས། དྲིལ་བུ་དམ་ཚིག་བྱས་ཕྱག་རྒྱ་དམ་ཚིག་ཟེར་བ་དེ་གསུམ་པོ་དེ་དེའི་ཁྱད་ཤུགས་དེ་རེད། རང་རྡོ་རྗེ་འཆང་དུ་ཡུམ་འཁྱུད་པ་ལ་བརྟེན་ནས་འབྱུང་བའི་བདེ་བ་དང་སྟོང་པ་ཉིད་དབྱེར་མེད་དུ་སྐྱེ་བ་དེ་རྡོ་རྗེ་སློབ་དཔོན་གྱི་དབང་གི་ངོ་བོ་ཡིན་ནོ་ཞེས་བརྗོད། ཇི་ལྟར་བལྟམས་པ་ཙམ་གྱིས་ནི་དེ་བཞིན་གཤེགས་པ་ཁྲུས་གསོལ་ལྟར་ལྷ་ཡི་ཆུ་ནི་དག་པ་ཡིས་དེ་བཞིན་བདག་གིས་དབང་བསྐུར་རོ། ཨོང་སརྦ་ཏ་ཐཱ་ག་ཏ་ཨ་བྷི་ཥེ་ཀ་ཏ་ས་མ་ཡ་ཤྲི་ཡེ་ཧུང་ཨོང་ཙཀྲ་སམྦ་ར་ཏྭཾ་ཨ་བྷི་ཥིཉྩ་མི་དེ་ལྟར་དབང་གི་ལྷ་རྣམས་ཀྱིས་བདུད་རྩིའི་ཆུ་རྒྱུན་གྱིས་དབང་བསྐུར་རོ། ལུས་ཐམས་ཅད་གང་བདེ་བ་ཆེན་པོའི་བདག་ཉིད་དུ་གྱུར། དྲི་མ་ཐམས་ཅད་དག་ཆུའི་ལྷག་མ་སྤྱི་གཙུག་ཏུ་གནས་པ་ཡོངས་སུ་གྱུར་པ་ལས། དེ་བཞིན་གཤེགས་པ་རིགས་ལྔས་དབུ་བརྒྱན་པར་གྱུར་དབང་གི་ལྷ་རྣམས་རང་གི་སྤྱི་བོ་ནས་ཐིམ་པར་གྱུར་ཨོང་སུ་པྲ་ཏི་ཥྛ་བཛྲ་སྭཱ་ཧཱ། དག་པ་ནི་དེ་ལྟར་བུམ་པའི་དབང་ཐོབ་གཙོ་བོ་ལུས་ཀྱི་དྲི་མ་དག་ལམ་བསྐྱེད་རིམ་བསྒོམ་པ་ལ་དབང་བྱེད་འབྲས་བུ་སྤྲུལ་སྐུ་འགྲུབ་པའི་ནུས་པ་ཁྱད་པར་ཅན་བཞག་པ་ཡིན་ནོ་ཟེར་ཏེ། བུམ་དབང་དུ་བྱས། གསང་དབང་ནི་བླ་མ་ཧེ་རུ་ཀ་ཡབ་ཡུམ་སྙོམས་པར་ཞུགས་པའི་དགྱེས་པའི་སྒྲས། དཔའ་བོ་དང་དཔའ་མོ་ཐམས་ཅད་སྤྱན་དྲངས་དཔའ་བོ་ཐམས་ཅད་ཡབ་ཀྱི་ཞལ་དུ་དཔའ་མོ་ཐམས་ཅད་ཡུམ་གྱི་ཞལ་དུ་ཞུགས། ཐུགས་ཀར་འོད་དུ་ཞུ་ནས་སྐུ་ཡི་དབྱིབས་བརྒྱུད་དཔའ་བོ་ཐམས་ཅད་ཞུ་བ་བསྡུས་པའི་བྱང་སེམས་དཀར་པོ་དང། ལྷ་མོ་ཐམས་ཅད་སྙོམས་པར་ཞུ་བའི་བྱང་སེམས་དམར་པོ་གཉིས་འདྲེས་པ། ཀུན་རྫོབ་བྱང་ཆུབ་ཀྱི་སེམས་སུ་གྱུར་པ་རང་གི་ལྕེ་ཐོག་ཏུ་བཞག་པ་མྱངས་པས་བདེ་སྟོང་གི་ཡེ་ཤེས་སྐྱེས་སྐུ་ཡི་ཆ་ཐམས་ཅད་ལས་ཀྱང་བྱང་སེམས་དཀར་དམར་གྱི་རྒྱུན་དཔག་ཏུ་མེད་པ་བྱུང་རང་གི་ལུས་སྤྱི་དང་མགྲིན་པའི་གནས་སུ་ཐིམ་པས་གསང་དབང་གི་ངོ་བོ་བདེ་སྟོང་གི་ཡེ་ཤེས་རྒྱུད་ལ་སྐྱེས་པར། གསུངས། ཟེར། དག་པ་ནི་དེས་གསང་དབང་ཐོབ་ངག་གི་དྲི་མ་དག་ལམ་སྒྱུ་ལུས་བསྒོམ་པ་ལ་དབང་ཞིང་འབྲས་བུ་ལོངས་སྐུ་འགྲུབ་པའི་སྐལ་བ་ཅན་དུ་བྱས་སོ། ཤེར་དབང་ནི་བླ་མ་ཧེ་རུ་ཀའི་ཡུམ་ཕག་མོ་དང་སྙིང་པོའི་རྣལ་འབྱོར་མ་སོགས་མཁའ་འགྲོ་མ་སོ་དྲུག་ལས་རང་འདྲ་གཉིས་པ་རེ་ཆད་ནས་མར་མེ་གཅིག་ལས་གཉིས་མཆེད་ཀྱི་ཚུལ་དུ་མཆེད་དེ་རང་ཧེ་རུ་ཀར་གསལ་བའི་ཡུམ་ཕག་མོ་ལ་ཐིམ་རང་ཡབ་ཡུམ་སྙོམས་པར་ཞུགས་ཕྱོགས་བཅུའི་སངས་རྒྱས་བྱང་སེམས་བླ་མ་ལྷ་ཚོགས་དང་བཅས་པ་ཐམས་ཅད་ལས་རང་འདྲ་དཔག་ཏུ་མེད་པ་བྱོན་ཏེ་རང་ལ་ཐིམ་པ། བྱང་ཆུབ་ཀྱི་སེམས་སུ་ཞུ་བ་སྤྱི་བོ་ནས་མགྲིན་པར་སླེབས་པ་ན་དགའ་བ་མགྲིན་པ་ནས་སྙིང་གར་སླེབས་པ་ན་མཆོག་དགའ་སྙིང་ག་ནས་ལྟེ་བར་སླེབས་པ་ན་ཁྱད་དགའ་ལྟེ་བ་ནས་ནོར་བུའི་རྩེར་སླེབས་པ་ན་ལྷན་སྐྱེས་ཀྱི་དགའ་བ་འཐོབ། ཀུན་རྟོག་ཡུལ་ཅན་གྱི་སྣང་མཆེད་ཐོབ་གསུམ་དང་བཅས་པ་རིམ་གྱིས་ཐིམ་པའི་འོད་གསལ་ཐམས་ཅད་སྟོང་པ་བདེ་ཆེན་ཆོས་ཀྱི་སྐུ་མངོན་དུ་བྱེད་པར་གྱུར་པའི་མོས་པ་བརྟན་པོ་བྱ་བ་ནི་དབང་གསུམ་པའི་ངོ་བོ་ཡིན་ནོ། དག་པ་ནི་དེ་ལྟར་ཤེས་རབ་ཡེ་ཤེས་ཀྱི་དབང་ཐོབ་ཡིད་ཀྱི་དྲི་མ་དག་ལམ་འོད་གསལ་བསྒོམ་པ་ལ་དབང་ཞིང། འབྲས་བུ་ཆོས་སྐུ་སྒྲུབ་པའི་སྐལ་བ་ཅན་དུ་བྱས་སོ། དབང་བཞི་པ་ནི་བླ་མ་ཧེ་རུ་ཀས་གསུངས་པར་མོས་ཏེ། རིགས་ཀྱི་བུ་ཁྱོད་ཀྱིས་ཕྱག་རྒྱ་དང་སྦྱོར་བ་ལ་བརྟེན་ནས། སྣང་བ་ཐོབ་པའི་ཡེ་ཤེས་དེ་འོད་གསལ་བར་དགོངས་ཤིག་འོད་གསལ་དེ་ནི་སྣང་མཆེད་ཐོབ་གསུམ་གྱི་སྣང་ཞེན་རྣམ་པར་དག་པའི་ཤེར་ཕྱིན་གྱི་ངོ་བོ་ཡིན་ལ་དོན་དམ་པའི་བདེན་པ་དེ་ནི་མཐོང་བ་གཞན་གྱི་ཡུལ་ལས་འདས་པ་སྟེ། ཤེས་རབ་དང་ཡེ་ཤེས་ཀྱི་མིག་གིས་ལྟོས་ཤིག་དེ་ལྟར་གཞན་གང་གིའང་རང་བཞིན་དུ་མ་མཐོང་བ་དེ་འོད་གསལ་མཐོང་བ་ཡིན་ནོ་དེའི་ངོ་ན་རྒྱུ་འབྲས་གང་ཡང་མེད་མོད་ཀྱི་འོན་ཀྱང་ཀུན་རྫོབ་ཏུ་རླུང་སེམས་ཙམ་ལས་གྲུབ་པའི། ལྷ་སོ་སོ་གཟུགས་བརྙན་ལྟར་གསལ་ལ་རྫོགས་པ་འཇའ་ཚོན་ལྟར་ཁ་དོག་མ་འདྲེས་པ་སོ་སོར་སྣང་བ་ཆུ་ཟླ་ལྟར་སྒྲོ་སྐུར་དང་བྲལ་བར་ལྟོས་ཤིག། དེ་དག་གི་ཀུན་རྫོབ་དང་དོན་དམ་འོད་གསལ་གཉིས་དབྱེར་མི་ཕྱེད་པར་ཟུང་དུ་འཇུག་པ་ནི་བྱང་ཆུབ་ཀྱི་སེམས་ཆེན་པོ་སྟེ་དབང་བཞི་པ་ཡིན་ནོ་ཞེས་གསུངས་ཤིང། བླ་མ་བློ་བཟང་ཧེ་རུ་ཀ། ཐུགས་ཤིན་ཏུ་དགྱེས་པའི་སྒོ་ནས་རང་ལས། སྐུ་ལས་རང་འདྲ་གཉིས་པ་ཕྱེ་སྟེ་རང་ལ་ཐིམ་པས་སྒོ་གསུམ་གྱི། བདེན་འཛིན་གཉིས་སྣང་འཁྲུལ་པའི་བག་ཆགས་དང་བཅས་པ་དག་སྟེ་རང་ཡབ་ཡུམ། སྟོད་སྨད་དུ་འོད་དུ་ཞུ། སྟོད་སྨད་ནས་འོད་དུ་ཞུ་སྟེ་ཐུགས་ཀའི་ཧཱུྃ་ལ་ཐིམ་ཞིང་དེ་ཡང་འོད་དུ་ཞུ་ནས་འོད་གསལ་ཐམས་ཅད་སྟོང་པ་ཉིད་ཀྱི་ངང་དུ་གྱུར་འོད་གསལ་དེའི་ངང་ནས་སྐད་ཅིག་གིས་རང་ཉིད་ཟུང་འཇུག་དང་པོ་མགོན་པོ། ཧེ་རུ་ཀ་ཡབ་ཡུམ་གྱི་སྐུ་རུ་བཞེངས་པས་བླ་མ་བློ་བཟང་ཧེ་རུ་ཀའི་སྐུ་གསུང་ཐུགས་གསུམ་དང། རང་གི་ལུས་ངག་ཡིད་གསུམ་དབྱེར་མེད་རོ་གཅིག་ཏུ་གྱུར་པར་བསམ་པ་ནི་དབང་བཞི་པ་ཡིན་ནོ། དག་པ་ནི་ཚིག་དབང་རིན་པོ་ཆེ་ཐོབ་སྒོ་གསུམ་གྱི་དྲི་མ་དག་ལམ་བསམ་གྱིས་མི་ཁྱབ་པ་བསྒོམ། དབྱེར་མེད་ཟུང་འཇུག་གི་རྫོགས་རིམ་བསྒོམ་པ་ལ་དབང་ཞིང། འབྲས་བུ་ཟུང་འཇུག་རྡོ་རྗེ་འཆང་སྒྲུབ་པའི་སྐལ་བ་ཅན་དུ་བྱས་སོ་ཞེས་གཏང་རག་གི་མཎྜལ་མདོར་བསྡུས་ཤིག་ཕུལ་ཏེ་དཀྱུས་ལ་བསྒྱུར་བར་བྱའོ། དེ་ལྟར་དབང་བཞི་བྱིན་རླབས་ཀྱི་ཚུལ་དུ་ལེན་ཚུལ་རྒྱས་པ་དེ་ནི་དཔལ་དབེན་ས་སྙན་བརྒྱུད་ཀྱི་མན་ངག་དུམ་བུ་དུམ་བུར་བཞུགས་པ་རྣམས་གུང་བསྒྲིགས་ཏེ། ཕྱོགས་གཅིག་ཏུ་བཀོད་པ་ཡིན་ལ་ཤིན་ཏུ་གསང་བའི་མན་ངག་བླ་ན་མེད་པ་དེ་ནི། དམིགས་རྣམ་བརྟན་པོས་ཉམས་སུ་བླངས་ན་རྩ་ལྟུང་སོགས་དམ་ཚིག་ཉམས་ཆག་གསོ་བ་ལ་བདག་འཇུག་བླང་བ་དང་ཁྱད་པར་མེད་པར་གོ་ཆོད་པར་མཁས་གྲུབ་གོང་མ་དུ་མའི་གསུང་རྒྱུན་ལས་གསུངས་ཤིང་བདག་གི་རྩ་བའི་བླ་མ་མཁས་གྲུབ་ཆེན་པོ་དག་གི་ཞལ་ལས་ཀྱང་དངོས་སུ་ཐོས་པས་ཡིད་ཆེས་པའི་གནས་སུ་བཟུང་བར་བྱའོ། སྤྱིར་ཏིང་ངེ་འཛིན་གྱི་དབང་བཞི་ཙམ་ལེན་པ་ལ་ལས་རུང་གི་བསྙེན་པ་མི་དགོས་པར་གང་ལྟར་དབང་ནོས་པའི་ཕྱི་ཉིན་ནས་བརྩམས་ཏེ་ལེན་དགོས་ཤིང། བླངས་ཀྱང་རུང་ལ། དེས་དབང་གི་ཆུ་བོ་མི་ནུབ་པར་འགྱུར་ངེས་པར་གསུང་རྒྱུན་ལས་འབྱུང་བ་ལྟར་ཡང། དབང་བཞི་རྒྱས་པས་བདག་འཇུག་གི་གོ་ཆོད་པ་ལ་ལས་རང་དང་ཁ་སྐོང་གི་སྦྱིན་སྲེག་དང་བཅས་པ་ཞིག་སྔོན་དུ་འགྲོ་དགོས་པར་གསལ་ཞིང། དེ་ལྟར་སོང་ནས་དམིགས་རྣམ་བརྟན་པོས་ཉམས་སུ་བླངས་ན། སྔགས་སྡོམ་གསོ་བ་ལ་བདག་འཇུག་གི་གོ་ཆོད་པར་རིགས་པས་ཀྱང་འགྲུབ་པར་ནུས་སོ། དེ་ལྟར་སྙན་བརྒྱུད་དབང་བཞི་བྱིན་རླབས་རྒྱས་པ་ལེན་ཚུལ་གྱི་མན་ངག་ནག་འགྲོས་སུ་བཀོད་པ་དེ་ནི་མི་རྗེ་སྐུ་ངོ། ལས་ཚན་པ་ཐུབ་བསྟན་ཀུན་འཕེལ་མཆོག་ནས་ཇི་ལྟར། སྐུལ་མ་མཛད་པ་བཞིན་རང་གཞན་བདག་འཇུག་རྒྱུན་ཁྱེར་མི་ནུས་པ་རྣམས་ལ། དམ་ཚིག་ཉམས་ཆག་སྦྱོང་བ་ལ་ཤིན་ཏུ་གནད་ཆེ་བར་བསམ་སྟེ་འཕགས་བོད་མཁས་གྲུབ་མང་པོའི་སྙན་བརྒྱུད་ཞལ་ཤེས་བཅས་ཡིག་ཆ་དུ་མ་དང་རང་གི་རྒྱུན་ཁྱེར་ཉམས་ལེན་གཉིས་གུང་བསྒྲིགས་ཏེ་ཤིན་ཏུ་རྒྱས་ཤིང་གསལ་བ་རབ་རྒྱལ་མེ་གླང་ལོ། ཁྲུམས་སྟོད་ཟླ་བའི

བསྟན་ཟིན་ཞིག་ཡིན་ན་བདག་འཇུག་གི་མཆོད་པ་ཚོ་དེ་འདྲ་བྱེད་པ་ཡིན་ན་ང་ཚོ་ལ་ཞེ་དྲག་ག་རེ་ཟེར་དགོས་མེད་ན་ད་ཁེ་བཟང་ནི་མ་སོང་ན་ཆེན་པོ་ཞེ་པོ་ཅིག། ང་ཚོ་ག་རེ་ཟེར་ན་སྔགས་ཀྱི་སྡོམ་པ་རྩ་ལྟུང་ཟེར་མཁན་དེ་འབྱུང་ཉེ་བ་རེད་བ་རྩ་ལྟུང་བཅུ་བཞི་ཡོད་རེད་བ་རྩ་ལྟུང་བཅུ་བཞི་པོ་དེ་བས་དུས་དང་རྣམ་པ་ཐམས་ཅད་དུ་ང་རང་ཚོ་བས་ཡོང་ཡོང་པ་འདྲ་མིན་གྱི་བསྡད་བསྡད་གི་རེད་དེ་ཡིན་ཙང་རྩ་ལྟུང་དག་པ་ལ་ངེས་པར་དུ་ཡང་བདག་འཇུག་བླང་དགོས་དགོས་རེད་འོ་དེ་བདག་འཇུག་བླང་བའི་དེའི་བདག་འཇུག་བླང་བའི་མ་ཁོམ་པ་དང།

ཉིན་འགའ་ཡི་རྗེས་ཕུ་ཤི་ད་རེས། ཡར་བགྲོད་པ་ཡིན་ན་ཡར་བགྲོད་ས་གཅིག་དང་མར་བགྲོད་པ་ཡིན་ན་མར་བགྲོད་ས་གཅིག་མ་གཏོགས་བར་མཚམས་བར་ལ་དེ་འདྲ་བགྲོད་ས་ཁྱོན་ནས་ཡོད་མ་རེད། ཡང་ན་ནི་རྡོ་རྗེ་དམྱལ་བ་ན་འགྲོ་གི་རེད་ཡང་ན་ནི་སྔགས་ཀྱི་བསྟན་པ་དང་མཇལ་གྱི་རེད་དེ་གཉིས་གཉིས་མ་གཏོགས་བགྲོད་ས་ཡོད་མ་རེད། ཨེ་ང་རང་ཚོ་དེ་རྩ་ལྟུང་བྱུང་སོང་ན། རྡོ་རྗེ་དམྱལ་བ་ན་འགྲོ་རྒྱུ་དེ་རེད་བ། རྩ་ལྟུང་དག་བྱས་ནས་ནི་སྡོམ་པ་དང་ལྡན་པའི་སྒོ་ནས། ཤི་བ་ལ་སོགས་པ་བྱུང་སོང་ན། སྐྱེ་བ་ཕྱི་མ་དེ་ཚོ་ཡང་སྔགས་ཀྱི་བསྟན་པ་དང་མཇལ་རང་ཉིད་སྔར་མྱོང་སོང་བའི་སྡོམ་པ་སོང་དུས་ལྟ་བུ་ཞིག་ལ་གྱུར་འགྲོ་གི་རེད།

དེ་ནས་རྩ་བ་དད་པ་སྦྱོང་བ་བཀའ་དྲིན་རྗེས་སུ་དྲན་པའི་གུས་པ་བསྐྱེད་པ། སྦྱོར་བས་བསྟེན་ཚུལ་ཟེར་འོ་དེ་འདྲ་བྱས་ནས་བཤེས་གཉེན་བསྟེན་ཚུལ་གྱི་ས་བཅད་དེ་བཟོད་པའི་ཉེ་སྙིང་ཏག་ཏག་ར་མེ་བཞིན་བྱས་བྱས་ནས། རང་གི་བཀའ་དྲིན་གསུམ་ལྡན་གྱི་དྲིན་ཅན་རྩ་བའི་བླ་མ། བསམ་སྦྱོར་གཉིས་ཀྱི་སྒོ་ནས་ཚུལ་བཞིན་དུ་བསྟེན་བྱས་ནས་དེ་ཚོ་དང་མ་འགལ་བར་བྱེད་དགོས་བསམ་བསམ་ནང་བཞིན་བྱས་གསོལ་བ་རྩེ་གཅིག་ཏུ་བཏབ་བྱས་ནས་ནི་ཞིང་མཆོག་དམ་པ་ཟེར་བའི་ཚིག་བཞི་པོ་དེ་འདོན། དེ་ལྟར་འདོན་པ་ལ་བརྟེན་ནས་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་རྒྱུན་བབས། རྒྱུན་བབས་ནས་བདུད་རྩི་དཀར་པོ་ཡི་རྒྱུན་བབས་ནས་ནི་རང་གི་ལུས་ཐམས་ཅད་གང། བླ་མ་ལ་བརྟེན་པའི། སྡིག་སྒྲིབ་ཐམས་ཅད་བྱང་ཞིང་དག་སོང་བསམ་བསམ་ནང་བཞིན་བྱས། དེ་ནས་བདུད་རྩི་སེར་པོ་ཡི་རྒྱུན་གྱི་བབས་བྱས་ནས་བླ་མའི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཐམས་ཅད་རང་གི་ལུས་ངག་ཡིད་གསུམ་ལ་ཞུགས་བྱས་ནས་རང་ཉིད་དཔལ་ལྡན་བླ་མའི་སྐྱབས་འོག་ཏུ་ཚུད་པ་བྱས་སོང་བསམ་བསམ་ནང་བཞིན་འོ་དེ་འདྲ་བྱས་བྱས་ནས། ཚིག་བཞི་པོ་དེ་འདོན་པས་ན་ཚིག་དེ་ད་ག་རང་ཚིག་ཐུང་ཐུང་ཐུང་ཐུང་ཅིག་ལས་ཡོད་མ་རེད་དེ། དོན་དག་ཆེན་པོ་ཞེ་པོ་ཅིག་ཡོང་དགོས་པ། ད་དེའི་འཇོག་སྒོ་གཉིས་པ་དེ་བསྟེན་ནས་བློ་ཇི་ལྟར་སྦྱོང་བའི་ཚུལ་ལ་ཟེར་བསྟེན་ནས་ཟེར་དེ། འབྱུང་ཁུངས་ཀྱི་སྒྲ་ཞིག་རེད་བ་ང་རང་ཚོ་སྒྲ་རིག་ལ་ག་རེ་ཟེར་བ་ཡིན་ན་སུམ་རྟགས་ལ་མཚོན་ན་འབྱུང་ཁུངས་ཀྱི་སྒྲ་ཞིག་འདི་བསྟེན་ནས་ཟེར་དུས། བསྟེན་ནས་བཤེས་གཉེན་བསྟེན་པ་ལ་བརྟེན་ནས་ག་རེ་ཡོང་གི་རེད་ཟེར་ན་ཨ་ནི་དལ་འབྱོར་དོན་ཆེ་རྙེད་དཀའ་ནས་བཟུང་སྟེ། སངས་རྒྱས་ཀྱི་ས་ཡི་བར་དུ་ཡོན་ཏན་ཐམས་ཅད་དེ་ལ་བརྟེན་ནས་ཡོང་དགོས་ཀྱི་རེད་ཟེར་བསྟེན་ནས་ཟེར་དེ་རེད། དང་པོ་ཨ་ནི་ལམ་གྱི་རྩ་བ་བཤེས་གཉེན་བསྟེན་དགོས་པ་ཟེར་དེ་སྟེ།

བློ་ཇི་ལྟར་སྦྱོང་བའི་ཚུལ་ལ། གཉིས། ལམ་ཐུན་མོང་བའི་ལམ་ལ་བློ་སྦྱོང་ཚུལ་དང། ཐུན་མོང་མིན་པ་རྡོ་རྗེ་ཐེག་པའི་ལམ་ལ་བློ་སྦྱོང་ཚུལ་ལོ། དང་པོ་ལ་ལམ་ཐུན་མོང་བ་ལ་བློ་སྦྱོང་ཚུལ་ལ་གསུམ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་བློ་སྦྱོང་ཚུལ་དང། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་ལ་བློ་སྦྱོང་ཚུལ་དང། སྐྱེས་བུ་ཆེན་པོའི་ལམ་ལ་བློ་སྦྱོང་ཚུལ་ལོ། དང་པོ་དེ་ལ་གསུམ་སྟེ། ད་དང་པོ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ལ་བློ་སྦྱོང་ཚུལ་ལ་གཉིས་ལས། འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་བསྐྱེད་པ་དང་འཇིག་རྟེན་ཕྱི་མར་བདེ་བའི་ཐབས་བསྟེན་པའོ། འོག་ཏུ་སུ་དྲངས་ཏེ་གང་ག་ལམ་རིམ་ཆེན་མོའི་ས་བཅད། དང་པོ་ནི་འདིར་བསྟན་རྒྱུ་དང་མི་རྟག་པའི་སྐུ་ནང་གཉིས་བསྒྲིལ་ནས་དམིགས་སྐུར་གཅིག་ཏུ་བརྫིས་པ་ནི་སྤྱི་གཏང་སྤྱི་ཆེན་པོ་མགོན་པོ་འཇམ་དཔལ་དབྱངས་ཀྱིས་གནང་བའི་མན་ངག་ཐུན་མོང་མེད་པས། ལོག་ལྟར་མཛད་པ་ཡིན་ནམ་ཟེར། ད་ལྟ་དེ་དོན་རྒྱུ་དོན་སྤྱི་གཉིས་ཀ་དང་འཆི་བ་མི་རྟག་པ་གཉིས་པོ་དེ་མཉམ་རྡོ་རྗེ་སྐྱེས་ཀྱི་ནི་མཉམ་རྡོ་རྗེ་སྐྱེས་ནི་དམིགས་སྐུ་སྤྱིའི་ནང་དུ་ཚུད་པ་ཅན་ནི་ཉམས་སུ་བླང་བར་བ། སྤྱི་གཏང་ནི་ངང་ལ་རང་གཟུགས་ལོངས་རིག། ཆེ་ཆུང་ལ་སོགས་པ་དང། དེ་ཚོ་རྣམས་ཅི་གིས་ན་དལ་འབྱོར་དོན་ཆེ་རྙེད་དཀའ་ཡི་དམིགས་སྐོར་གཅིག། ཨ་ནི། འཆི་བ་མི་རྟག་པའི་དམིགས་སྐོར་གཅིག་ཅེས་རྟོགས་སུ་ཡོད་པ། ད་ལྟ་བླ་མ་མཆོད་པ་དེ་ནི་ཡིན་ན། ཨ་ནི་དལ་འབྱོར་དོན་ཆེ་རྙེད་དཀའ་དང་འཆི་བ་མི་རྟག་པ་གཉིས་པོ་དེ་མཉམ་དུ་བྱས་ནས། དམིགས་སྐོར་གཅིག་ཏུ་བསྡུས་ནས་ཉམས་སུ་བླང་བ་དེ་ཡིན་ན་མགོན་པོ་འཇམ་དཔལ་དབྱངས་ཁོ་རང་རང་གིས་དངོས་སུ་རྗེ་བདག་ཉིད་ཆེན་པོ་ལ་གནང་བའི་དགེ་བའི་མན་ངག་དེ་རེད། ལམ་རིམ་ཆེ་ཆུང་ལ་སོགས་པ་ནས་དམིགས་སྐོར་ཁ་ཁ་བྱས་ནས་གསུངས་པ་དེ་ཡིན་ན་རིང་བརྒྱུད་སངས་རྒྱས་བཅོམ་ལྡན་འདས་ནས་རིམ་པ་བཞིན་དུ་བརྒྱུད་ནས། དེ་ནས་ཤིང་རྟ་ཆེན་པོ། ཤིང་རྟ་ཆེན་པོ་གཉིས་ནས་རིམ་པ་བཞིན་དུ་བརྒྱུད་བཞག་གི། དེ་ཚོ་རིང་བརྒྱུད་དེ་རེད། ད་ལྟ་ཉེ་བརྒྱུད་དེ་ཡིན་ན། ལམ་གཙོ་རྣམ་གསུམ་ལ་ཡོད་པ་དེ་ཚོ་གཅིག་པ་རེད། ལམ་གཙོ་རྣམ་གསུམ་ལ་དལ་འབྱོར་རྙེད་དཀའ་ཚེ་ལ་ལོང་མེད་པ་ཟེར་གྱི་འདུག་ཨང། དལ་འབྱོར་རྙེད་དཀའ་ཚེ་ལ་ལོང་མེད་པ་ཡིད་ལ་གོམས་པས་ཚེ་འདིའི་སྣང་ཤས་ལྡོག་ཟེར། དེ་དལ་འབྱོར་དང། མི་རྟག་པ་གཉིས་པོ་དེ་དམིགས་སྐོར་གཅིག་ཏུ་བསྡུས་ནས་ཉམས་སུ་བླངས་ཡོད་དེ། རྗེ་བཙུན་འཇམ་དཔལ་དབྱངས་ཀྱི་མན་ངག་རྗེ་བདག་ཉིད་ཆེན་པོ་ལ་ཐུན་མོང་མ་ཡིན་པར་གསུངས་པ་རེད་ཟེར། དེ་ཡང་སྤྱི་སྟོང་ཆ་བྱིན་པ་ལ་མགོན་པོ་འཇམ་དཔལ་ཡོན་གྱི་གསུང་རང་མཐོང་བྱེད་ལ། ལོངས་ཀྱི་གཙོ་བོ་སྣུམ་བག་གསུམ་གྱི་གདམས་ངག་ཏུ་བསྡུས་ནས་སྡོམ་པར་མཛད་དེ་ཉིད་བྱང་དང། བྱང་ཆུབ་ཀྱི་སེམས་དང། ཟོག་མོ་དབུ་མའི་ལྟ་བ་གསུང་དུ་གསུང་རང་གི་དོན་མཐོང་བྱེད་བསྡུས་ཟེར། ལོ་ཀྱི་རིམ་པ་ལོ་ཡི་ཡོངས་སུ་རྫོགས་པ་ཕུང་ལྡན་ཚུལ་མིན་བཟང་སྟེ། དེ་ནས་མི་སློབ་པའི་བཟང་སྤྱོད་ཡོད་པ་དེ་ཕྱག་ཚོམ་གྱིས་བྲིས་རྗེས་ཡུལ་སྐད་ཅིག་ཚུར་རོ་རུ་བཟོད་པ་ཡིན་ནའང་ལོངས་སྤྱོད་ཡོངས་སུ་བསྡུས་བྱས་ནས། ཚུར་རུབ་རུབ་བཟོས་པ་ཡིན་ན། དཔེར་ན་ང་རང་ཚོ། འཇིག་དང་ཡིན་ཆེན་པོ་དུ་ཅོ་ཀུ་ཅོ་པ་འདི་ཨ་ཏི་ཤའི་ལོག་དེ་དེ་འདྲ་རེད་བ། ཕར་བརྐྱངས་གི་ཡིན་ན་ག་པ་ཀ་ས་བརྐྱངས་ནས་ཕར་བཀྲལ་ཐུབ་གི་ཡིན། ཚུར་རུབ་རུབ་བཟོས་གི་ཡིན་ན་ཚིག་ཉུང་ཉུང་གཅིག་ཐོག་ནས་ཚུར་རུབ་རུབ་བཟོས་ནས་ཡང་དོན་གང་ག་ཚང་ཐུབ་གི། འོ་དེ་འདྲ་གྱི་དགོས་འོ་རེད་བ། ཚིག་མང་ཉུང་ལ་མ་ལྟོས་པ། ཨ་ནི་དོན་དེ་ཡོངས་སུ་རྫོགས་པ་ཆ་ཚང་བ་ཞིག་ཚང་སོང་ན་ཚང་ལ་མ་ནོར་བའི་ལམ་ཟེར། འོ་དེ་འདྲ་ཞིག་ཟེར་གི་ཡིན་པ་རེད། ཚིག་མང་པོ་ཞེ་དྲག་ཡོད་པ་ཡིན་ནའི་དགོས་རྒྱུ་མ་ཚང་བ་འདྲ། དོན་གང་ག་མ་ཚང་བ་འདྲ་བྱས་པ་ཡིན་ན་གདུལ་བྱ་ཡིས་ཉམས་སུ་བླངས་པ་ལ་ཨ་ནི། དོན་དག་གང་ག་ཆ་ཚང་བ་ཅིག་འགྲུབ་ཐུབ་ཀྱི་མ་རེད་བ་རང་གི་འདོད་དོན་ཡོངས་སུ་རྫོགས་པར་འགྲུབ་ཐུབ་ཀྱི་མ་རེད་བ། ཡོན་ཏན་གཞིར་གྱུར་མ་འདྲ་བྱས་ནས་ང་རང་ཚོ་ཉུང་ཉུང་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད། ལམ་གྱི་དམིགས་སྐོར་ཆ་ཚང་བ་ཅིག་དེ་ཚང་དུ་ཡོད་རེད་བ། ཡོན་ཏན་གཞིར་གྱུར་མ་ཁོ་རང་རྐྱང་རྐྱང་བཤད་པ་ཡིན་ནའི་དེ་ནས་ཁོ་རང་ཕར་རྒྱས་རུ་བཏང་གི་ཡིན་ན་རྒྱལ་བའི་གསུང་རབ་ཚང་མ་ཐམས་ཅད་ལ་བས།

ཨོ་དེ་ཡིན་ཙང་ལམ་གྱི་གཙོ་བོ་རྣམ་གསུམ་ཟེར་མཁན་རྗེ་བླ་མ་རྗེ་ནི། མགོན་པོ་འཇམ་པའི་དབྱངས་ཀྱི་མན་ངག་སྟེ། ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུམ་པོ་དེ་ལ་ཚུར་བསྡུས་ནས་གསུངས་པ། དེ་ཡི་གཙོ་བོ་རྣམ་གསུམ་ག་རེ་ཟེར་ན་བྱང་ཆུབ་ལམ་གྱི་རིམ་པའི་སྙིང་པོའི་སྙིང་པོ། གནད་དོན་མཐར་ཐུག་པ་དེ་རེད། ད་དེ་རྒྱས་པར་བཤད་པ་ཡིན་ན་བྱང་ཆུབ་ལམ་གྱི་རིམ་པ་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་སྒང་ག་ཕར་ཁུག་དེ་ནང་ལ་ཚང་ཏེ་གྱེས། ཨོ་འདུག་སེ་ཅིག་ཆགས་བསྡད་ཀྱི་རེད། དེ་ནས། ངེས་འབྱུང་བྱང་ཚད་ཡང་དག་པའི་ཚོགས་བཟང་མོ་དབུ་མའི་ལྟ་བ་ཟུང་དུ་གསུམ་རང་གི་དོན་དང་གཅིག་བསྡུས། ངེས་འབྱུང་དགོངས་ཚུལ་ལ་ཚེ་འདིའི་གནོད་གཞི་ཟློག་པའི་ཐོག་དང། ཕྱི་མའི་གནོད་གཞི་ཟློག་པའི་ཐོག་གཉིས་སུ་མཛད། སེམས་ཉིད་བྱང་སེམས་ཀྱི་རང་རྒྱུད་ལ་སྐྱེས་པ་བྱེད་པ་ལ་ནི། ཚེ་འདིའི་གནོད་གཞི་དང་ཕྱི་མའི་གནོད་གཞི་སེལ། འཁོར་བ་ལ་ངེས་པར་འབྱུང་དགུ་བོར་བ། འཁོར་བ་ལ་ངེས་པར་འབྱུང་སེམས་ངེས་འབྱུང་ངེས་འབྱུང་ཟད་དེ་འཁོར་བ་ལ་ངེས་པར་འབྱུང་དགུ་བོར། འཁོར་བ་ལས་ངེས་པར་འབྱུང་བ་ཟེར་ཡག་དེ་འཁོར་བ་ལ་བསྡད་འདོད་མེད་པ་བྱས་འཁོར་བ་ལས་ཐར་འདོད་པ་རེད་པ། ཐར་འདོད་ཀྱི་བློ་སྐྱེས་པ་ལ་འཁོར་བའི་ཉེས་དམིགས་བསམ་དགོས། འོ་ཉེས་དམིགས་བསམ་པ་དེ་ལ་ཚེ་འདིའི་ཉེས་དམིགས་བསམ་པ་དང་ཚེ་ཕྱི་མའི་ཉེས་དམིགས་བསམ་པ་ཟེར། འོ་དེ་ཚེ་འདིའི་སྣང་ཤས་བཟློག་པ་དང་ཕྱི་མའི་སྣང་ཤས་བཟློག་པ་ཟེར་བ་འདུག་སེ་ཡིན་པ་རེད། དེ་ཡི་དང་པོ་ནི་ཚེ་འདིའི་སྣང་ཤས་བཟློག་པའི་ཐབས་མོད། དལ་འབྱོར་རྙེད་དཀའ་ཚེ་ལ་ལོང་མེད་པ་ཡིད་ལ་གོམས་པས་ཚེ་འདིའི་སྣང་ཤས་ལྡོག་ཞེས་དལ་འབྱོར་དང་མི་རྟག་པའི་དམིགས་སྐོར་ཟུང་དུ་སྦྲེལ་ནས་སྒོམ་ཚུལ་གསུངས། ལམ་རིམ་ཆེ་ཆུང་དུ་དལ་འབྱོར་གྱི་དམིགས་སྐོར་སྔོན་ལ། དེ་ནས་ཟུར་དུ་མཛད་པ་ནི། བདག་ཉིད་ཆེན་པོ་ཀླུ་སྒྲུབ་ཀྱིས་གསུང་རབ་ཐམས་ཅད་ཀྱི་ཉམས་ལེན་གྱི་ལུས་གཅིག་ཏུ་དྲིལ་བའི་མདོ་སྡེ་ཀུན་ལས་བཏུས་མཛད་ཅིང། རྒྱལ་སྲས་ཞི་བ་ལྷས་གསུང་རབ་ཐམས་ཅད་ཀྱི་ཉམས་ལེན་གྱི་ལུས་གཅིག་ཏུ་དྲིལ་བའི་བསླབ་བཏུས་དང་སྤྱོད་འཇུག་གཉིས་མཛད་དེ། གཞུང་དེ་གསུམ་ཀར་དལ་འབྱོར་གྱི་དམིགས་སྐོར་སྔོན་ལ་ཟུར་དུ་ཡོད་པས་ཤིང་རྟ་ཆེན་པོའི་གཞུང་དེ་དག་དང་མཐུན་པར་མཛད་པ་ཡིན་ནམ་ཟེར། ལམ་རིམ་ཆེ་ཆུང་ལས་གསུངས་པ་དེ་ཡིན་ན་ཤིང་རྟ་ཆེན་པོ་དེ་དག་གི་ལུང་དང་མཐུན་པར་མཛད་པ་རེད། ལམ་གཙོ་རྣམ་གསུམ་ལ་བཤད་པ་དེ་ཡིན་ན་སྙན་བརྒྱུད་ཐུན་མོང་མ་ཡིན་པ་དེ་བཤད་པ་རེད། ཨཱ་ཏི་སི་ཀྱེ། དེ་ནས། འོན་ཀྱང་དོན་ལ་འགལ་བ་མེད་ཅིང་དགོངས་པ་གཅིག་ཏུ་འབབ་པས། དམིགས་སྐོར་གཉིས་ཟུང་སྦྲེལ་དུ་ཡོད་ཚུལ་ལམ་རིམ་ཆེན་མོར་གསལ་བར་གསུངས་སོ། རྡོ་རྗེ་ཆོས་ལོག་ལོ་ཤས་ཀྱི་སྦྱངས་ཚད་ཀྱི་གདམས་ངག་འདིར། དམིགས་སྐོར་གཉིས་ཟུང་སྦྲེལ་དུ་སྐྱོང་ཚུལ་མཛད་པ་ནི་རྗེ་རིན་པོ་ཆེའི་དགོངས་པའི་གནད་ཡིན་པར། ཉམས་མགུར་གྱིས་ཤེས་ཏེ་དེ་ཉིད་ལས་དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག།

དམིགས་སྐོར་ཅིག་བྱས། དེའི་རྗེས་སུ་ཨ་ནི་མི་རྟག་པའི་དམིགས་སྐོར་ཅིག་བྱས། འོ་འདུག་སེ་གསུངས་པ་རེད། ཞེས་གསུངས་པ་ལྟར་རོ། དེ་དག་ནི་རྟོགས་དཀའ་བའི་གནད་དག་ཡིན་ཏེ། དལ་བ་དོན་ཆེ་ཞེས་པ་དང། མྱུར་དུ་འཆི་ཞེས་པ་ཙམ་གོ་བ་དཀའ་བ་མ་ཡིན་གྱི། ལམ་གྱི་གྲངས་དང་གོ་རིམ་སོ་སོ་ཡི་དམིགས་པ་སྐྱོང་བ་ལ་ལག་རྗེས་གང་བྱུང་རྣམས་ཤེས་པ་ཤིན་ཏུ་དཀའ་བས་སོ་སོའོ། འོ་དེ་གནད་དཀའ་བ་ཡིན་ཟེར་ཏེ། དལ་བ་དོན་ཆེན་པོ་ཡིན་ཟེར་དེ་དང་དལ་བ་མྱུར་དུ་འཇིག་འགྲོ་གི་རེད་ཟེར་གྱི་དེ་ཙམ་གྱིས་གོ་དཀའ་བ་ཅིག་དང་གནས་སྐབས་གལ་ཆེན་མ་རེད། ད་ལམ་གྱི་གོ་རིམ་དང་གྲངས་ངེས་དང་སོ་སོའི་དམིགས་རྣམ་བསྐྱངས་བྱས་ནས་ལམ་རྒྱུད་ལ་སྐྱེ་ཚུལ་དེ། དེ་ཤེས་པ་དེ་ཡིན་ན་ཧ་ཅང་དཀའ་བོ་རེད། དོལ་ཞོ་བློ་ལོ་ཤོད་འཇའ་ཟེར་གྱི་གདམས་ངག་ཐུན་མོང་མིན་པ་དེ་ལ་ཡིད་ཆེས་རྙེད་ཕྱིར་བློ་གྲོས་དང་ལྡན་པ་རྣམས་ལ་དཔྱོད་པའི་སྒོ་ཙམ་ཞིག་བྲིས་པ་ཡིན་གྱི་རྒྱས་པ་ནི་བཤེས་གཉེན་དམ་པ་རྣམས་ཀྱིས་བསྟན་པར་བྱའོ། དེ་ལ་དམིགས་རྣམ་གྱི་དངོས་གཞི་བསྐྱངས་ཚུལ་ནི་བླ་མ་ལྷ་སྒོམ་བཞིན་པའི་ངང་ནས་འདི་ལྟར་བསམ་སྟེ། བླ་མ་ལྷ་སྒོམ་བཞིན་པའི་ངང་ནས་ཟེར་དེ་གོང་དུ་གསོལ་བ་བཏབ་ཀྱི་དེ་ནས། ཚོགས་ཞིང་དེ་སྒོམ་བཞིན་པའི་ངང་ནས་ཟེར། བདག་ཐོག་མ་མེད་པ་ནས་སྤྱིར། ཁམས་གསུམ་འཁོར་བར་འཁོར་ཞིང་ཁྱད་པར་ངན་སོང་སོགས་མི་ཁོམ་གྱི་མུན་པའི་ནང་དུ་འཁྱམས་འཁྱམས་ནས། མདོ་སྔགས་ཡོངས་སུ་རྫོགས་པའི་ལམ་དང་མཇལ་བའི་རྟེན་དེ་འདྲ་མཐོང་ནང་ཡང་མཐོང་མ་མྱོང་བ་ལ་ད་རེས་བླ་མ་དམ་པའི་ཐུགས་རྗེ་ལས། དགེ་སྡིག་གི་སྤང་བླང་གོ་བར་ནུས་ཤིང། ཆོས་སྤྱོད་པ་ལ་ཁོམ་པའི་དལ་བ་དེ་ལྟ་བུ་ཐོབ་ཟིན། ད་ཚེ་འདི་ནི་ང་རང་ཚོ་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་འཁོར་བ་ན་གྲངས་མེད་དེ་འདྲ་འཁྱམས་ཚར་རེད་དེ། ཡིན་ནའི་རྟེན་དེ་ལྟ་བུ་ད་རེས་མ་གཏོགས་མཐོང་མྱོང་མ་རེད། རྟེན་དེ་ལྟ་བུ་ཞིག་ད་རེས་མ་གཏོགས་མཐོང་མྱོང་མ་རེད། ལམ་ཡོངས་སུ་རྫོགས་པ་དང་མདོ་སྔགས་ཀྱི་ཆོས་ཡོངས་སུ་རྫོགས་པ་བསྟན་པ་དེ་ལྟ་བུ་དང་མཇལ་བ་དེ་ད་རེས་མ་གཏོགས་བྱུང་མྱོང་མ་རེད། ཆོས་སྒྲུབ་པ་ལ་ངེས་པར་དགོས་པའི་ཕྱི་དང་ནང་གི་རྐྱེན་ཐམས་ཅད་ཚང་བས་ན། འབྱོར་པ།

ཨ་ནི་སྐད་དོད་གཅིག་བོར་ཆོས་སྒྲུབ་ཡག་ཡོད་མ་རེད་བ། དེ་འདྲ་མ་རེད་བ། དེ་ཚོར་ང་ཚོ་མ་སྐྱེས་པ་རེད་བ། ཨང་ད་ང་ཡིས་ཅེས་བྱས་ནས་ང་ཚོ་དེ་ནས་དབང་པོ་མ་ཚང་བ་འདྲ་མི་ཅིག་སྐྱེས་པ་ཡིན་ན། དབང་པོ་མ་ཚང་བ་འདྲ་མི་སྐྱེས་པ་ཡིན་ན་ཨ་ནི་ཆོས་སྒྲུབ་པའི་སྐལ་བ་མི་འདུག་བ། ཐོག་མ་སྐྱེས་ཙམ་ཉིད་ནས་ཨ་ནི་མིག་གི་དབང་པོ་མེད་པ་དེ་འདྲ། དཔེར་ན་ཐོག་མ་མིག་གི་དབང་པོ་ཡོད་པ་ཞིག་ལ་རྗེས་མ་ལོང་བ་ཆགས་འགྲོ་མཁན་དེ་དབང་པོ་ཚང་བ་ལ་བཞག་དགོས་དབང་པོ་མ་ཚང་བ་མ་རེད། ཐོག་མ་ཨ་མའི་ཁོག་པ་ནས་དང་པོ་སྐྱེ་དུས་ཁོ་ལ་མིག་གི་དབང་པོ་མེད་པ་དེ་འདྲ་ཡིན་ན་ལྷ་སྐུ་གཅིག་མཇལ་སྐལ་བ་ཡོད་མ་རེད་པ་ཁོ་ལྷ་སྐུ་གཅིག་མཐོང་མྱོང་ཡོད་མ་རེད་པ་རྩ་བ་ནས་ཡང་ད་རྣ་མཆོག་འོན་པ་ཅིག་ནས་ཐོག་མ་སྐྱེས་ཙམ་ཉིད་ནས་ག་ཡེ་ག་ཡེ་གོ་ཡ་མེད་ཀྱི་དེ་འདྲ་སྐྱེས་པ་ཡིན་ན་ཨ་ནི་གསུང་རབ་ཀྱི་དོན་ཅི་ཡེ་གོ་མ་རེད་པ། རྗེས་སུ་ཨ་ནི་འོན་པ་ཆགས་འགྲོ་མཁན་དེ་ཚོ་ཡིན་ན་ནི་དབང་པོ་ཚང་བ་ལ་བཞག་དགོས། དེ་ནང་བཞིན་ཡིད་ཀྱི་ཤེས་པ་རང་བཞིན་དུ་མི་གནས་ཀྱི་སྨྱོན་པ་འདྲ་མི་དང། ཡང་ན་ནི་གླེན་པ་གླེན་པ་ག་ཡེ་ག་ཡེ་གོ་རྒྱུ་ཚུད་རྒྱུ་མེད་པ་དེ་འདྲ་ཅིག་ལ་སྐྱེས་ཚར་ན་ནི་ཆོས་སྒྲུབ་པའི་ཁོམ་ལོང་ཡོད་མ་རེད་བ། ཨོ་དེ་འདྲ་མ་ཡིན་པར་ང་ཚོ་དབང་པོ་ཚང་ཚང་ཡིན་པ། དེ་ནི་དེ་འདྲ་སྐྱེས་པ་ཡིན་ཟེར་ཙང་དལ་བ་ཟེར་དེ་དེ་ཡིན་པ་རེད་དལ་བ་ཟེར་དེ། མི་ཁོམ་པ་བརྒྱད་དང་བྲལ་བ་ཡིན་ཙང་དལ་བ་ཟེར་དལ་བ་ཟེར་དེ་ཆོས་བསྒྲུབ་པ་ལ་ཁོམ་པ། འབྱོར་པ་ཟེར་དེ་ད་ཕྱི་ནང་གི་རྐྱེན་ཀུན་འཛོམས་པ། ཆོས་བསྒྲུབ་པ་ལ་ང་ཚོ་འཚོ་བ་གིས་ཕོངས་སོང་ན་ཡང་ཆོས་བསྒྲུབ་ཐུབ་མ་རེད་བ། ང་ཚོ་ད་ལྟ་ཟ་ཡག་དང་གོན་ཡག་འདི་ཚོ་ནི་སོ་སོས་མ་བྱས་མ་གཏོགས་གྲོད་པ་མ་ལྟོགས་ཙམ་ཅིག་དང། འཁྱགས་ནས་མ་ཤི་ཙམ་ཅིག་ད་ལྟ་རག་ཐུབ་ཀྱི་རེད་བ། རྩ་ནས་ལས་ཀ་མ་བྱས་ནས་འདས་བསྡད་པས་ཡིན། འཁྱག་རི་མ་ཤི་ཙམ་ཞིག་དང་ལྟོགས་རི་མ་ཤི་ཙམ་ཞིག་གཏན་བདེ་དར་ཟུག་ཡིན། ཡོང་ཐུབ་པ་རེད་པ། ཕ་མ་དེ་ལས་ང་རང་ཚོ་དཀའ་ལས་ཁ་ཟེར་གྱི་ཚོའི་མི་ལ་འདྲ་ཡིན། མིའི་འཚོ་བ་ལ་ཁྱོད་ནི་མ་བལྟས་པའི་ཁྱེད་ཀྱིས་ནི་ཟ་ཕོ་སྐྱོང་ཆུས་ཁྱོད་ཀྱིས་ནི་དེ་འདྲ་ཞོར་འདྲེན་ཆུས་བྱེད་ཡོད་རེད། དེ་ལས་ལྷག་ཅིག་ང་རང་ཚོ་བས། རྩ་ནས་དགུ་ཁྱི་མ་ཐོན་ནས་འདས་བསྡད་པའི་ཕྱིར་བྲོས་པ་ཡིན། ཟ་བྱེད་འཐུང་བྱེད།

ཕྱི་ཚེས་བཅུ་ཚེས་བཅུ་ཡས་ནས་དཀའ་ལས་རྒྱབ་པ་ཡིན་ན་འཁོར་ལོས་སྒྱུར་བའི་རྒྱལ་པོ་འབུམ་ཕྲག་མང་པོ་ཞིག་འཆི་བ་ལས་དཀའ་ལས་རྒྱག་ཐུབ་ཀྱི་རེད་ཞོ་ཁོ་བོ་ཕེབས་སོ་གིས་རྟེན་གང་འདྲ་ཅིག་སྒྲུབ་ཀྱི་ཡིན་ན་རྟེན་དེ་སྒྲུབ་ཐུབ་ཀྱི་རེད། ཨང་དེ་ལས་ལྷག་ཟེར་བྱས་ནས་ང་རང་ཚོ་ནས། སངས་རྒྱས་ཀྱི་ཞིང་ཁམས་དེ་འདྲ་ནང། བྱང་ཤམྦྷ་ལ་ཟེར་ནའམ་དགའ་ལྡན་ཡིད་དགའ་ཆོས་འཛིན་ཟེར་ནའམ་བདེ་བ་ཅན་ཞིང་ཁམས་ཟེར་ནའམ། གཡུ་ལོ་བཀོད་པའི་ཞིང་ཁམས་ཟེར་ནའམ་ད། འོ་དེ་འདྲ་ལ་སྐྱེ་དགོས་བསམ་ན། སི་ཏཱ་རེ་ལུས་དེད་དེད་དེད་དུ་བསྒྲོན་ནས། ཨ་ནི། ཤི་ག་ལ་ག་ཨ་ནི་ཕོ་བ་ཡག་པོ་ཅིག་བརྒྱབ་པས་ན། ཨ་ནི་ཏན་ཏན་པའི་དག་ཞིག་འུར་བ། འཛམ་བུ་ལས་པས་ནི། རྒྱལ་རྩ་གསར་པ་ཚང་མ་ཐོབ་ཅིག་སྤོང་བ་དེ་ཡིན་ན། རིན་དེ་རྒྱ་བོད་ལས་ཡོང་བས་ཀྱི་སྨོ་བ་མེ་ལོང་ནོངས་པས་འབེབས། ཨ་ནི་པན་ཆེན་དཔའ་འདི་ཡེ་ཤེས་ལས་སྔོ་སྟེགས་ཕེབས། སྔོ་སྟེགས་ཕེབས་ནས་ཆ་རེ་ན་ལ་ཨ་ནི་ང་ད་རེས། ངག་གི་དོན་དོན་དུ་འགྲུལ་བ་འདུག་མི་འདུག་ཟེར་ནས་ལྟོས་ཟེར་བཀའ་འདྲི་ཞུས་པ་རེད། བཀའ་འདྲི་ཞུས་དུས་ཁོང་ལ་པཎ་ཆེན་དཔལ་ལྡན་ཡེ་ཤེས་མངོན་ཤེས་ཐོགས་པ་མེད་པ་ཡོད་པ་ཡིན་ཙང་བླ་རྒན་གྱི་འདོད་པ་ཚ་པོ་ཞིག་རང་འདུག་ཟེར་འདོད་པ་ཚ་པོ་འདུག་སྟེ་ཁྱེད་རང་གི་འདོད་དོན་ཡོངས་སུ་རྫོགས་པར་གྲུབ་པ་འདུག་ཟེར་བཀའ་གནང་པ་རེད། ཡིན་ཙང་ཀློང་རྡོལ་བླ་མ་རིན་པོ་ཆེ་ནི་སྐུ་ཚེ་འཕོས་ཅིག་ནས་ཚེ་འཕོས་ནས་བྱང་ཤམྦྷ་ལ་གི་རྒྱལ་པོ་རིགས་ལྡན་རྣམ་གནོན་སེང་གེ་དེའི་ངོ་བོ་ལ་ཕེབས་པ་རེད་པ་རིགས་ལྡན་རྣམ་གནོན་སེང་གེ་དེའི་ངོ་བོ། བྱས་ཙང་དེ་འདྲ་རེད། དེ་འདྲ་ཡོད་ཚད་ང་རང་ཚོའི་སྡེ་བ་གཅིག་གྱིས་ཤེས་དགོས་ལ་སོགས་པ་དང་དགའ་འདུས་ཡལ་ག་ཞིག་ཁྱིམ་མཚེས་ལ་སོགས་པ་དང་སོ་སོ་ཡོད་ནས། འདོད་པ་ག་རེ་ཡོད་པ་ཡིན་ན་གཏན་དེ་ཡི་ཐད་དུ་བསྒྲུབ་མ་ཐུབ་པའི་ཆོས་ནི་ཡོད་མོད་ད་རང་གིས་མ་བསྒྲུབ་ན། རང་ཡང་རང་ཉིད་ལས་བར་པ། སོ་སོས་བསྒྲུབ་པ་ཡིན་ན་གང་འདྲ་ཅིག་ཡིན་ནའི་འགྲུལ་ཐུབ་ཀྱི་རེད་ཟེར། མཐར་ཐུག་གི་དོན་ལྷག་པར་དུ་མཐོང་ཆེན་བྱེད་པའི་གོ་བགོ་ཡང་གཏན་དེ་འགྲུལ་ནུས། ཐ་པག་དང་ཐོག་ཆུ་བྱས་པའི་གོ་པོ་དེ་ཡང་ནི་སྦྲུལ་ཐོག་གི་རིགས་གཞན་མང་ཐ་པག་ཅེས་བྱ་ནི། ཐ་པག་སྲིན་གྱི་གར་བསྲིངས་ཁུར་བ་དུག་ནག་ཐ་ཐག་སྤངས་བྱས་ནས་ད་ཁུར་བ་ལས་རྩ་བ་ནས་ལྕི་བ་ལས་མི་འགུལ་ཁེགས་འདྲ་བཅུག་པའི་གོ་པོ། འོ་དེ་ཡང་དེ་ནི་ལུས་ཐིག་དེའི་ཚུལ་དུ་སྦྲུལ་ཐོག་གི་རིགས། དཔེར་ན་འཕགས་པ་གནས་ཐིག་བཅུ་དྲུག་ཟེར་ང་རང་ཚོ་ད་ལྟ་གནས་ཐིག་ཆུ་བཅུ་སྟོང་ཐོད་ཁྱོད་པ་ཕུལ་བས། ཁྱོད་པ་ཕུལ་བསགས་ཀྱི་ཡོད། འཕགས་པ་གནས་ཐིག་བཅུ་དྲུག་སྲིང་བྱེད་འོར་བ་དེ་ང་རང་ཚོ་ལུས་ཐིག་ཏུ་བཅུས་པ་གཅིག་རྐྱང་རེད། གནས་ཐིག་བཅུ་དྲུག་དེ་ཚོ་ཚང་མ་ང་ཚོའི་ལུས་ཐིག་ཏུ་བཅུས་པ་མིའི་ལུས་ཐིག་ཅིག་བླངས།

བྱེད་ཐུབ་ཀྱི་མ་རེད་ཟེར་གསུངས་པ་རེད། ཐམས་ཅད་མཁྱེན་པའི་གོ་འཕང་ཡང་རྟེན་འདིས་སྒྲུབ་ནུས་ཟེར། དལ་འབྱོར་ཚང་བའི་ལུས་རྟེན་དེ་ལ་བརྟེན་ནས་ཟུང་འཇུག་རྡོ་རྗེའི་སྐུ་ཡང་ཚེ་ཐུང་འདི་ཉིད་ལ་འགྲུབ་ནུས་པས་ན། སྟོང་གསུམ་ཡིད་བཞིན་ནོར་བུ་བྱེ་བས་བཀང་བ་ཉིད་པས་ཀྱང་དཔེར་མི་རུང་བ་ལྷག་པའི་དོན་ཤིན་ཏུ་ཆེ་ཟེར། སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་ཐམས་ཅད་རིན་པོ་ཆེ་རྣམ་པ་བདུན་གྱིས་བཀང་སྟེ་ཁེངས་བྱས། འོ་དེ་ལྟ་བུ་བཞག་གི་ཡིན་ན་མི་ལུས་དེའི་གོ་ཆོད་མ་རེད། མི་ལུས་དེའི་ཁ་གཏད་བཅག་ཐུབ་ཀྱི་མ་རེད། དེ་དང་མི་ལུས་གཉིས་པོ་དེ་གདམ་ག་གཏང་གི་ཡིན་ན་མི་ལུས་གདམ་དགོས་ཀྱི་རེད། དེ་ག་རེ་ཟེར་ན་སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་ཀྱི་ནོར་བུ་ཕྱུར་བུ་གང་ནས་ང་རང་ཚོར་རག་པ་ཡིན་ན་ཡང་དེ་ཚེ་ཕྱི་མ་ལ་ག་གི་ཕན་གྱི་མ་རེད་པ། ཚེ་འདི་ཡིན་ན་སོ་སོ་ཟ་ནི་ཐུབ་ཀྱི་མ་རེད། ཕན་ཐོགས་ཀྱི་མ་རེད་རྫོགས་ཐུབ་ཀྱི་མ་རེད་པ། ཚེ་ཕྱི་མ་ལ་སྣང་ཁ་ཆེ་ནོར་བུ་ཏིལ་འབྲུ་ཙམ་ཡང་འཁྱེར་ཡོད་མ་རེད་པ་གང་ག་གཡུགས་ནས་འགྲོ་རྒྱུ་རེད་པ། ད་ལུས་རྟེན་དེ་ཡོད་པ་ཡིན་ན་ཚེ་རབས་གཏན་གྱི་འདུན་མ་ཚང་མ་དོན་གྱིས་འགྲུབ་ཐུབ་ཀྱི་རེད་པ། ས་དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག་ཟེར་དེ

ཐུན་གཅིག་ཐང་གཅིག་སོང་བས་རྟེན་དེ་འདྲ་ཞིག་རྙེད་པ་མི་སྲིད་པའི་ཚོད་དུ་སོང། དེ་ཡང་རྟེན་འདི་འདྲ་ཐོབ་པ་ལ་རྒྱུ་ཡི་གཙོ་བོ་ཚུལ་ཁྲིམས་རྣམ་པར་དག་པ་དང། གཞན་ཡང་རྒྱུ་མང་དུ་དགོས་པར་སོང་ན་རང་གི་ཁ་དོག་དེ་ནི་ཚུལ་ཁྲིམས་སྲུང་སྡོམ་གྱི་སྲུང་བ་རྣམ་དག་ཀྱང་གཅིག་ཐུབ་པར་མི་འདུག་ན་ཚུལ་ཁྲིམས་རྣམ་པར་དག་པ་ལྟ་ཅི་སྨོས། དེས་ན་ད་རེས་དོན་རྒྱུ་རྟེན་འདི་ལན་གཅིག་ཐོབ་པའི་སྐབས་སུ་མ་འབད་ན་སླར་རྟེན་དེ་འདྲ་ནམ་ཡང་ཐོབ་པར་མི་ནུས་སོ་སྙམ་དུ་སོམས།